ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་འདི་ནི་རྒྱ་ནག་ངོས་ནས་བཤད་པ་ཡིན་ན་དཔལ་འབྱོར་དང་ཆབ་སྲིད་གཉིས་ཀར་རླུང་རླབས་དང་འཕོ་འགྱུར་ཆེ་བའི་ལོ་ཞིག་ཆགས་སོང། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལོ་འདིའི་ནང་བྱུང་བའི་གནད་དོན་རེ་གཉིས་སྐོར་ལ་ཡ་གླེང་སློང་ཁ་ཤས་ཞུ་གི་ཡིན། ད་ཚང་མས་མཁྱེན་གྱི་རེད་སྤྱིར་བཏང་བྱས་པ་ཡིན་ན་གསར་འགྱུར་བརྒྱུད་ལམ་མང་ཆེ་བས་ལོ་མཇུག་བསྒྲིལ་བའི་སྐབས་དེ་ལོ་འདི་ལ་མར་ཕྱི་མིག་བལྟས་བྱས་ལོ་འདིའི་ནང་ལོག་བྱུང་བའི་གནས་ཚུལ་གལ་ཆེ་ཤོས་ཁག་ཅིག་སྐོར་ལ་ཡར་ད་བགྲོ་གླེང་སོགས་དེ་འདྲ་བྱེད་ཀྱི་རེད། བྱས་ཙང་ང་ཚོ་བསྐྱར་ཞིབ་ལས་རིམ་ནང་འདི་བྱེད་དགོས་བསམ་བྱུང། འདི་བྱས་པའི་སྐབས་དེ་ཡིན་ན་གནས་ཚུལ་གཙོ་བོ་དེ་ག་བ་ཞིག་བཤད་དགོས་ཡིན་མེད་དེ་ག་དུས་ནས་བསམ་བཏང་ཡང་བྱས་རེད་དུང་འཛམ་བུ་གླིང་ནང་ལོག་རེད་ད་ད་ལོའི་ལོ་འདི་ལ་གནས་ཚུལ་ཆེན་པོ་ནི་མང་པོ་བྱུང་ཡོད་རེད་ང་རང་ཚོ་བོད་ནང་ལོག་ལའི་གནས་ཚུལ་ཆེན་པོ་འདི་མང་པོ་བྱུང་སོང་ད་ཡིན་ནའི་ངས་ད་རིང་རྒྱ་ནག་ནང་ལོག་གཙོ་བོ་བྱས་བྱས་ཡིན་ན་བཤད་དགོས་བསམ་བྱུང་དེ་ཚོ་བཤད་དགོས་ཡག་གི་རྒྱུ་མཚན་དེ་གཙོ་བོ་གཉིས་ཡོད་གཅིག་དེ་ཡིན་ན་ང་ཚོ་བསྐྱར་ཞིབ་ལས་རིམ་ནང་ད་ལྟ་བར་དུ་ད་སྤྱིར་བཏང་མང་ཆེ་བ་ངོ་སྤྲོད་བྱས་པ་དེ་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་དང་དེ་ཚོ་འབྲེལ་བའི་ཐོག་ནས་ཡིན་ན་གནས་ཚུལ་མང་ཆེ་ཞིག་ངོ་སྤྲོད་བྱས་ཡོད་རེད་རྒྱུ་མཚན་གཉིས་པ་དེ་ཡིན་ན་ད་ལོ་རྒྱ་ནག་ནང་བྱུང་བའི་གནས་ཚུལ་དེ་ཚོ་ད་ག་ད་ལོ་གཅིག་བྱུང་བའི་གནས་ཚུལ་གལ་ཆེན་པོ་ཞིག་ཅིག་བཤད་ཡག་ད་མ་འདྲ་གནས་སྐབས་ལོ་ད་ག་རང་ལ་ཡ་ཤུགས་རྐྱེན་ཆེན་པོ་ཡོད་པ་མ་ཟད་ངས་ཚོད་དཔག་བྱས་ན་མ་འོངས་པའི་འཕེལ་རིམ་ཁོ་ཁྱོན་ཡོངས་ལ་ཡ་འགྱུར་ལྡོག་འགྲོ་ཡག་གི་དུས་ཚོད་གལ་ཆེན་པོ་ཞིག་གཅིག་ལམ་ཀ་མ་བཟོ་ནས་ལམ་མདོ་ཁ་ཕྱེ་དང་ཆུ་མ་བཟོ་ནས་ཆུ་རྒྱུན་དབྱེ་བ་འབྱེད་ཡག་གི་ད་ལོ་རྒྱུས་ཀྱི་ལེའུ་གསར་པ་ཆགས་ཡག་གི་དེ་འདྲས་ཀྱི་དོན་སྙིང་ལྡན་པའི་དེ་གནས་ཚུལ་མང་པོ་ཞིག་འདུག་བསམ་པ་འདུག་བྱས་ཙང་ངས་ད་རིང་གཙོ་བོ་དེ་ཡིན་ན་ད་རྒྱ་ནག་ནང་ལོག་བྱུང་བའི་འདས་པའི་ལོ་འདི་ནང་ལོག་གི་ཆབ་སྲིད་དང་དཔལ་འབྱོར་གཙོ་བོ་གནད་དོན་འདི་གཉིས་ཐོག་ལ་ཡ་ངས་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་དགོས་བསམ་བྱུང། དང་པོ་དེ་སུ་ཡིན་ན་དཔལ་འབྱོར་ཐོག་ལ་ཡ་གལ་ཆེན་པོ་ཞིག་རང་རེད་བསམ་གྱི་འདུག་ད་རྒྱ་ནག་ཡིན་ན་རྒྱལ་ཁབ་དེ་དེ་རིང་ཁ་སང་འཛམ་བུ་གླིང་ནང་ལོག་དཔལ་འབྱོར་སྟོབས་ཆེ་ཤོས་གཉིས་པ་དེ་ཆགས་བསྡད་པ་རེད་ད་ཡིན་ནའི་གཅིག་ལོ་བཞི་བཅུ་ཙམ་གོང་ལ་ཡ་གཅིག་སྟོང་དགུ་བརྒྱ་བརྒྱད་ཅུའི་འགོ་སྟོད་དུ་ཨ་ཡིན་ན་རྒྱ་ནག་དེ་ཡིན་ན་འཛམ་བུ་གླིང་ནང་ལོག་གི་དཔལ་འབྱོར་གནས་སྟངས་སྐྱོ་ཤོས་ཀྱི་རྒྱལ་ཁབ་ཅིག་རེད་དེ་འདྲ་སོང་ཙང་གནས་ཚུལ་དེ་ནས་ད་ལྟ་བར་དུ་ད་དུས་ཚོད་ཐུང་ཐུང་ཞིག་ནང་ལ་ཡ་ཡར་རྒྱས་ད་ག་སེ་ཕྱིན་ས་དེ་ཡིན་ན་འཛམ་བུ་གླིང་མི་ཚང་མ་ལ་ཧང་སང་ཡག་ད་དངོས་གནས་རྒྱལ་ཁབ་གཞན་པ་ལ་ཡ་དཔེ་མཚོན་མཐོང་ཡག་དཀོན་པོ་ཡིན་པའི་ད་གནས་ཚུལ་ཞིག་རེད། དེ་འདྲ་སོང་ཙང་འདིའི་སྔོན་ནས་མི་མང་པོ་གཅིག་གིས་རྒྱ་ནག་ཡར་རྒྱས་འགྲོ་ཡག་ཟེར་གོ་གོམ་སྟབས་ཀྱི་མགྱོགས་ལོས་དང་དེ་ཚོ་ཡོད་པ་དེ་ཚོ་ད་ག་སེ་རྒྱུན་རིང་ལ་བྱེད་ཐུབ་རེད། དེ་ཡིན་ན་ག་དུས་མཚམས་བཞག་གི་རེད་ཅེས་ལོ་མང་པོ་གཅིག་གི་ཚོད་དཔག་བྱས་རྩོད་པ་བརྒྱབ་བྱས་བསྡད་པ་རེད། དེ་བསྡད་པའི་རྗེས་ལ་ཡིན་ན་ངས་བྱས་ན་ད་ལོ། རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དང་སྡོམ་རྩིས་དང་དེ་ཚོ་མང་པོ་བལྟས་པ་ཡིན་ན་མཐའ་མ་དེ་རྩོད་པ་འདི་ཚོ་ཕལ་ཆེར་ད་མཇུག་བསྒྲིལ་བྱས་ཨ་ལས་ད་རྒྱ་ནག་གི་ཕལ་ཆེར་དཔལ་འབྱོར་ཞེ་པོ་ཅིག་ཡར་རྒྱས་འགྲོ་ཡག་གི་དུས་ཚོད་དེ་མཇུག་བསྒྲིལ་སྟངས་དེ་དུས་ཚོད་དེ་ཕལ་ཆེར་ད་འདིར་སླེབས་སོང་མཇུག་བསྒྲིལ་སྟངས་དེ་འདི་འདྲ་སེ་སླེབས་སོང་ཟེར་ཡག་གཅིག་གི་འདི་འདྲའི་གཅིག་ཕལ་ཆེར་ཕྱོགས་སྡོམ་བྱས་ན་མ་འགྲིག་པ་མི་འདུག་བསམ་བསམ་གྱིས་བྱས་ཙང་རྒྱ་ནག་ནང་ལོག་དཔལ་འབྱོར་དེ་རིང་ཁ་སང་ཉམས་ཉེས་ཕྱིན་པ་དེ་ཡིན་ན་སྤྱིར་བཏང་གི་དཔལ་འབྱོར་ཡར་ཙམ་ཡར་ཙམ་ཡར་འཛེགས་མར་ཙམ་མར་ཙམ་མར་ཟག་བྱས་པའི་འདི་འདྲའི་རྒྱུན་འཁོར་མ་ཡིན་པའི་ཁོ་རྒྱུན་རིང་གི་རྒྱུད་རིམ་གྱི་ཁོ་རང་ལ་ཡར་རྩ་བའི་ཐོག་ནས་འགྱུར་ལྡོག་འགྲོ་ཡག་དང་དེ་ལས་ཆེ་ཙམ་གཅིག་གི་དོན་སྙིང་གི་ཐོག་ནས་ཡིན་ན་འགྲེལ་བཤད་རྒྱག་ཡག་གི་དཔལ་འབྱོར་གྱི་འགྱུར་ལྡོག་ཆེན་པོ་ཅིག་རེད་བསམ་གྱི་འདུག། ད་རྒྱ་ནག་གི་དཔལ་འབྱོར་ལབ་དུས་ཙམ་པ་དཔལ་འབྱོར་ག་བ་ཡིན་ནའི་ད་ག་རེ་ཁོ་རིམ་པ་མང་པོ་ཅིག་ཡོད་རེད་ཆ་ཤས་མང་པོ་ཅིག་ཡོད་རེད་ཅིག་ལས་རིགས་མང་པོ་ཅིག་ཡོད་རེད་ག་བ་བལྟས་ནས་ལས་ད་ཆོག་རུ་བ་ད་ཡིན་ངས་དེ་རིང་འདི་བསམ་བྱུང་གཙོ་བོ་དེ་ཡིན་ན་ཁོང་ཚོ་རྒྱུན་དུ་ནས་དཔལ་འབྱོར་རིག་པ་བ་ཚོས་བཤད་ཡག་གི་རྒྱ་ནག་གི་དཔལ་འབྱོར་ཀ་བ་གསུམ་ཞེས་བྱས་ཁོ་ཚོས་ཆ་ཤས་གསུམ་སྐོར་ལ་ཡང་དོ་སྣང་ཆེན་པོ་ཞེ་པོ་བྱེད་ཀྱི་རེད་ད་ངས་འདི་གས་གསུམ་པོ་འདི་གས་འདི་ནས་རེ་རེ་བྱས་ཅིག་ཕྱིན་ཆད་ཡིན་ན་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་ག་འདྲས་འཕྲད་ཡོད་མེད་དང་འདི་ཚོའི་སྐོར་ལ་ཡང་ད་ད་ལོའི་དུས་ཉིན་ག་རེ་ཡིན་མེད་དེ་རོབ་ཅིག་ངོ་སྤྲོད་ཞུ་གི་ཡིན། དང་པོ་དེ། ཀ་བ་གསུམ་འདི་ནང་ལོགས་ནས་ཡིན་ན་རྒྱ་ནག་གི་ཁང་ཚོང་དེ་རེད་ད་ཁང་པ་རྒྱག་ཡག་དང་འཛུགས་སྐྲུན་བྱེད་ཡག་དེ། སྤྱིར་བཏང་འཛམ་བུ་གླིང་ཁོ་རའི་ག་ག་ཡིན་པ་ཡིན་ན་ལས་ཀྱི་ཁང་ཚོང་དང་དེ་ཚོ་ཡིན་ན་དཔལ་འབྱོར་གལ་ཆེན་པོ་ཅིག་རེད་ཆ་ཤས། ཡིན་ན་ལས་རྒྱ་ནག་ནང་ལོགས་ལ་ཡིན་ན་དམིགས་བསལ་གལ་ཆེན་པོ་ཞེ་པོ་ཆགས་བྱས་ཁོ་ཁང་ཚོང་གི་ཚོང་ཡིན་ན་རེད་ཁང་པ་རྒྱག་ཡག་འཛུགས་སྐྲུན་བྱེད་ཡག་གི་ཁོ་བྱེད་སྒོ་ཅིག་ཡོད་རེད་པ་འདི་གས་དེ་ཡིན་ན་རྒྱ་ནག་གི་རྒྱལ་དམངས་དཔལ་འབྱོར་གྱི་ཧ་ལམ་བརྒྱ་ཆ་སུམ་ཅུ་མན་ཙམ་ཟིན་གོ་རེད་ད་དེ་ཡིན་ན་འཛམ་བུ་གླིང་རྒྱལ་ཁབ་གཞན་པ་དང་བསྡུར་བ་ཡིན་ན་ཞེ་པོ་ཅིག་མཐོ་བ་རེད

རྒྱ་ནག་ཁང་པའི་གོང་དེ་ཆེ་དྲགས་ཡོད་རེད་ཁང་པ་རྒྱག་ཡག་དེ་མང་དྲགས་ཐལ་ཆ་ཡོད་རེད་འདི་འདྲ་ཡོད་པར་གཞི་བཞག་བྱས་ད་ཉི་མ་གཅིག་ད་ཁང་ཚོང་དེ་རྐུབ་རྡིབ་བྱས་གང་དག་ལྒང་བུ་མུ་སུ་ནས་ཁོ་རྡོལ་བྱས་དཀའ་ངལ་ཆེན་པོ་ཞིག་འཕྲད་གི་རེད་བྱས་བྱས་མང་པོ་ཅིག་ཚོད་དཔག་བྱས་པ་དེ་ལས་ད་བར་དུ་ཁོ་འདི་འདི་འཁྱོལ་བྱས་བསྡད་སོང་བ་མི་མང་པོ་ཅིག་ཚོད་དཔག་བྱས་པ་དེ་ཚོ་གང་ག་ལོག་ཁོ་ནོར་འཁྲུལ་སོ་སོར་ཆགས་བྱས་ད་ཡིན་ནའི་ད་ལོ་མཐའ་མ་དེ་ད་ཁོ་ལྒང་བུ་དེ་རྡོལ་བྱས་པའི་ཆ་ཚང

དུས་ཚོད་སླེབས་ཡོད་རེད་ད་རྒྱ་ནག་ནང་ལོགས་ལ་ཡ་ཐང་ད་རྒྱ་ནག་གཞུང་གིས་ཁང་ཚོང་དེ་གལ་ཆེན་པོ་ཞེ་པོ་ཅིག་ཡིན་སོང་ཙང་ཁོ་ད་དུང་ཁོ་ཡར་སྐྱོར་བྱས་བསྡད་བྱས་ད་ཡིན་ནའི་ནད་པ་མུ་སུ་ནས་ཡར་སྐྱོར་བྱས་བསྡད་བྱས་གང་ད་རྐང་པ་འཛུགས་ཡག་གི་རེ་བ་ཡོད་མ་རེད་ཁོ་དྲག་ཡག་གི་རེ་བ་ཡོད་མ་རེད་ད་ལས་ཡིན་ཏེ་སྐྱོར་བྱས་བསྡད་བསྡད་ཡོད་རེད་ད་ཡིན་ནའི་ཏི་དངོས་གནས་སྡུག་པོ་ཆགས་བྱས་མ་ཚད་ཅིག་ཉེ་དུས་ཚོད་ད་ཁང་ཚོང་གི་མ་རེད། ཁྲོམ་ར་དེའི་ནང་ལ་ཡང་མ་རྩ་འཇོག་མ་ནུས་པ་དང་ད་སྔ་ནང་བཞིན་གལ་ཆེ་ཤོས་དེ་ཡིན་ན་ད་ཁང་པ་ཉོ་མཁན་ཚོས་ཉོ་མ་ནུས་པ་དང་སྔོན་མ་ནས་ཉོས་ཚར་མགྱོགས་དེ་གས་བཙོང་མ་ཐུབ་བྱས་བྱས་འདིའི་གནས་ཚུལ་དེ་ནི་ཤུགས་ཆེན་པོ་ཞེ་པོ་འདུག་ག་ད་ཁང་ཚོང་གི་དཔལ་འབྱོར་དེ་ལ་ཡང་དཀའ་ངལ་འཕྲད་དུས་ཙམ་པ་སྤྱིར་བཏང་གི་དཀའ་ངལ་གཞན་པ་དང་མ་འདྲ་དཔེར་ཆ་བཞག་ན། རྒྱལ་སྤྱིའི་ཐོག་ལ་ཡང་ཅ་ལག་ཕར་ཚུར་སྐྱེལ་འདྲེན་བྱེད་མཁན་གྱི་ད་གྲུ་གཟིངས་ཆེན་པོ་དེ་ཚོ་དེ་གས་ཡིན་ན་འཛམ་བུ་གླིང་ནང་ལོགས་ནས་རྒྱ་ནག་ཆེ་ཤོས་ཆགས་ཡོད་རེད་དེ་ལ་ཡང་དཀའ་ངལ་འཕྲད་གོ་རེད་ཟེར་བ་ཡིན་ན་ལས་སྤྱིར་བཏང་རྒྱ་ནག་མི་མང་མང་ཆེ་ཞིག་གིས་གསར་འགྱུར་ནང་ཐོན་མི་ཞིག་སོ་སོ་དང་འབྲེལ་བ་གང་མ་རེད་ཡིན་ནའི་ལས་ཁང་ཚོང་གི་ཚོང་ཟེར་ཡིན་ནའི་ད་རྒྱ་ནག་ནང་ལོགས་ཀྱི་མི་མང་མང་ཆེ་ཞིག་དང་འབྲེལ་བ་ཡོད་རེད་དཔེར་ཆ་བཞག་པ་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་མི་བརྒྱ་ཆ་བརྒྱད་ཅུ་ཙམ་ཅིག་གིས་སོ་སོ་ལ་ཡ་ཁང་པ་རང་བདག་ཅིག་ཅིག་ཁང་པ་དབང་བྱས་བསྡད་ཡོད་ས་རེད་དེ་ཡིན་ན་ཨ་མི་རི་ཀ་དང་དོ་ཨ་བསྡུར་བ་ཡིན་ན་ཞེ་དྲག་གི་མཐོ་བ་རེད་བྱས་ཙང་རྒྱ་ནག་ནང་ལོགས་ལ་ཡ་ཁང་པ་ངེས་དེ་མི་ཚང་སོ་སོ་ཡིན་ནའི་རེད་མི་སྒེར་སོ་སོ་ཡིན་ནའི་རེད་དེ་ཚོའི་ངོས་ནས་བཤད་པ་ཡིན་ན་གལ་ཆེན་པོ་ཞེ་པོ་ཆགས་བྱས་ཏེ་སོ་སོ་སྡོད་ས་གཅིག་པོ་མིན་པ་བྱས་ད་ལྟའི་ཁོང་ཚོའི་རྒྱུ་སྟོབས་ཀྱི་མ་རྩ་རེད་གལ་ཆེ་ཤོས་ཆགས་བྱས་ཁང་པའི་ཡ་གོང་འཕར་དུས་ཙམ་པ་མི་དམངས་ཚང་མོ་ལོག་གིས་འོ་ད་ང་དཔལ་འབྱོར་གནས་སྟངས་འོ་ཙམ་ཡོད་བསམ་བྱས་སློབ་བཤད་རེ་བྱས་བྱས་ད་ཁོང་ཚོས་ད་ཕར་ལ་ཡ་ཅ་ལག་ཉོ་གོ་ཡོད་ནའི་རེད་ག་འདྲས་བེད་སྤྱོད་བཏང་གོ་ཡོད་ནའི་རེད་སུ་ད་ཡར་གོ་ཁོ་སློབ་བཤད་ཀྱི་རྨང་གཞི་རུ་བྱེད་གོ་རེད་མ་འོངས་པའི་དཔལ་འབྱོར་གྱི་གནས་སྟངས་དང་སོ་སོའི་མདུན་ལམ་དང་ཚང་མོ་ལོག་ཚོད་དཔག་བྱེད་ཡག་གི་རྨང་གཞི་རུ་བྱེད་གོ་རེད་བྱས་ད་ཁ་ཁང་ཚོང་དེ་ལ་ཡང་དཀའ་ངལ་འཕྲད་དུས་ཙམ་པ། རྒྱ་ནག་གི་དཔལ་འབྱོར་ལ་ཡང་དཀའ་ངལ་འཕྲད་པ་གཅིག་པུ་མ་ཡིན་པར། མི་དམངས་ཀྱིས་སོ་སོའི་དཔལ་འབྱོར་གྱི་གནས་སྟངས་དང་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་དང་སོ་སོའི་མ་འོངས་པ་ལ་ཡང་ཚོད་དཔག་བྱས་འབྱོར་བ། ད་ག་ཁོ་རང་ལ་ཡང་ད་རྡུང་རྡེག་ཞེ་པོ་ཕོག་བྱས་ཡིན་ན་འདིས་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་ཞིག་ཐེབས་འདུག་ད་འདི་ཐེབས་པའི་འདི་མངོན་གསལ་དོད་ཤོས་དེ་ཡིན་ན་ད་ང་ཚོ་ཡང་འདི་ཤོད་ཡག་གི་དཔལ་འབྱོར་གྱི་ཀ་བ་གཉིས་པ་དེ་རེད་དེ་ག་རེད་ཟེར་ན། མི་དམངས་ཀྱིས་འཛད་སྤྱོད་བྱེད་བྱས་མི་དམངས་ཀྱིས་དངུལ་བེད་སྤྱོད་བཏང་བྱས་ཁྲོམ་རའི་ཐོག་ནས་ཅ་ལག་ཉོ་དགོས་ཡིན་ནའང་ཡུལ་སྐོར་སྤྲོ་འཆམ་འགྲོ་དགོས་ཡིན་ནའང་ཁ་ལག་ཟ་གར་འགྲོ་དགོས་ཡིན་ནའང་རེད་ད་དེ་ཚོ་བྱས་འབྱོར་བ། དཔལ་འབྱོར་གྱི་ཆ་ཤས་གལ་ཆེན་པོ་ཞེ་པོ་ཅིག་རེད་ལྷག་པར་དུ་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོའི་ནང་ལ་ཨ་མི་རི་ཀ་དང་འདྲ་བ་ཡིན་པས་ན་ཧ་ལམ་བརྒྱ་ཆ་བེད་དུ་དྲུག་ཅུ་རེ་གྲངས་ཅིག་གིས་ན་སྤྱིར་བཏང་འཛད་སྤྱོད་པ་ཚོས་དངུལ་བེད་སྤྱོད་བཏང་བྱས་ད་ཚོང་ཁང་དང་འདིར་འགྲོ་ཡ་འབྱོར་བ་དེ་ཡིན་ན། དཔལ་འབྱོར་མདུན་འབུད་བྱེད་ཡ་དང་དཔལ་འབྱོར་འབུད་རྒྱག་བརྒྱབ་བྱས་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་འབུད་རྒྱག་རྒྱག་ཡག་གི་ནུས་པ་གལ་ཆེ་ཤོས་ཤིག་ཆགས་ཀྱི་ཡོད་རེད། ད་འདིའི་སྔོན་ལ་ཡང་རྒྱ་ནག་ལ་ཡང་ཡིན་ན་ད་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་སོང་ཙང་གི་ད་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་ནང་བཞིན་འཛད་སྤྱོད་པས་དངུལ་དེ་ག་ཚོད་ཅིག་ཕོན་ཆེན་པོ་བེད་སྤྱོད་བཏང་ཐུབ་ཀྱི་ཡོད་མ་རེད་བཏང་ཐུབ་ཀྱི་ཡོད་མ་རེད་ད་ལས། དཔལ་འབྱོར་རིག་པའི་ད་མཁས་པ་དེ་ཚོ་མང་པོ་ཅིག་གིས་རྒྱ་ནག་གཞུང་ལ་ཡང་སློབ་སྟོན་བྱས་ཡ་ཟེར་ནས་མི་འདུག་འབོད་སྐུལ་བྱས་ཡ་ཟེར་ཡང་མི་འདུག་ཡང་རྒྱ་ནག་གཞུང་ཁོ་རང་ཚོས་ད་འབད་བརྩོན་ཞེ་པོ་བྱས་སོང་ང་དེ་ག་རེད་ཟེར་ན་དེ་སྔོན་ལ་ཡང་རྒྱ་ནག་གི་ད་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་རྨང་གཞི་གཙོ་བོ་དེ་རྒྱ་ནག་ནང་ལོག་ལ་བཟོ་གྲྭ་ཞེ་པོ་བཟོས་ཨ་ཅ་ལག་དེ་ཚོ་གོང་ཆུང་ཆུང་བཟོས་ཏེ་ཕྱི་རྒྱལ་ནས་མ་རྩ་ཡ་ཞེ་པོ་བཟོ་ཚུར་སྤུངས་ཨ་ནི་ཁང་པ་བཙོང་ལམ་ཁ་བཟོས་བྱས་དེ་ཚོ་ཡིན་གཙོ་གཉེར་བྱེད་བསྡད་པ་ད་དེ་ཚོའི་སོབ་ལྟར་ཅིག་ག་འདྲ་བྱས་བྱས་བསྡད་བྱས་སྐབས་མཚམས་ཅིག་ལ་ཁོ་རྩེར་ཅིག་སླེབས་བྱས་ཨ་འདི་ནས་ཡར་འཛེག་ས་མེད་པ་ཆགས་ཀྱི་རེད་དེ་མེད་པ་ཆགས་དུས་ཙམ་པ་ཡིན་ན་གོམ་པ་གཉིས་པ་དེ་ད་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་སྒང་ག་ལོག་ཁོ་རིམ་པས་ལོ་རྒྱུས་ཐོག་ལ་གནས་ཚུལ་བྱས་གོམ་པ་དེ་ཚོ་སྤངས་བྱས་ཡོང་ཡོད་པ་རེད། དེ་ཚོ་ཡོང་པ་ནང་བཞིན་ཅིག་བྱས་ཡིན་ན་ད་གོམ་པ་གཉིས་པ་དེ་ག་རེད་ཟེར་ན་ད་རྒྱལ་ཁབ་ཁོ་རའི་ནང་ལོག་གི་མི་མང་གི་དཔལ་འབྱོར་གནས་སྟངས་དེ་ཡར་རྒྱས་ཕྱིན་བྱས་དེ་ཚོས་འཛད་སྤྱོད་བྱས་བྱས་ཁོང་ཚོའི་དངུལ་དེ་ཚོ་བེད་སྤྱོད་བཏང་བྱས་ཉོ་ཆ་རྒྱག་གར་འགྲོ་ཡ་ཡིན་ན་རེད་ཁ་ལག་ཟ་གར་འགྲོ་ཡ་ཡིན་ན་རེད་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་ཡིན་ན་རེད་ད་གང་ལྟར་དངུལ་བེད་སྤྱོད་བཏང་བྱས་དཔལ་འབྱོར་ཡང་ཡར་རྒྱས་བཏང་འབྱོར་བ་འདི་རེད་ཅེས་བྱས་ནས་ལབ་བྱས། ད་ག་འདྲ་རྒྱ་ནག་འདིའི་ལམ་ཁར་འགྲོ་དགོས་རེད་ཅེས་ཞེ་པོ་ལབ་བྱས་རྒྱ་ནག་གིས་འབོད་སྐུལ་བྱས་ཞེ་པོ་བཤད་པ་རེད་དེ་ག་འདི་དམིགས་བསལ་གཅིག་ཡིན་ན་ད་ལོའི་ལོ་དེ། འཛད་སྤྱོད་པས་དངུལ་བེད་སྤྱོད་བཏང་ཡག་གི། གོ་སྐབས་དམིགས་བསལ་ཆགས་སོང་བ་དེ་ག་རེད་ཟེར་ན། ཏོག་དབྱིབས་ནད་དུག་དམ་དྲག་སྐབས་ཡག་ད་མི་མང་ཆེ་གཅིག་ཡིན་ན་དངུལ་བེད་སྤྱོད་བཏང་ཡ་མེད་པ་བྱས་བྱས་ཨ་ཏོག་དབྱིབས་ནད་དུག་གི་དམ་དྲག་དེ་གློད་དུས་ཙམ་པ་ད་ཨ་མི་རི་ཀ་དང་ཡུ་རོབ་དང་རྒྱལ་ཁབ་མང་ཆེ་ནང་དེར་ཐོག་མ་དུས་ཚོད་དུ་པ་དངུལ་ཞེ་པོ་ཅིག་བེད་སྤྱོད་བཏང་ཅ་ལག་ཉོ་ཡ་དེ་མང་དྲགས་ད་ཤོད་ཅ་ལག་བཙོང་ཡ་གི་ད་གྲངས་ཀ་དེ་མ་འདང་བྱས་བྱས་ཅ་ལག་གོང་དེ་ཚོ་འཕར་ཕྱིན་བྱས་ཡ་གནས་ཚུལ་ཞེ་པོ་བྱུང་སོང་དེ་འདྲ་སོང་ཙང་མི་མང་པོ་གཅིག་གིས་ད་ལོའི་ལོ་སྟོད་ལ་ཡ་ད་རྒྱ་ནག་གི་ཏོག་དབྱིབས་ནད་དུག་དམ་དྲག་དེ་མཇུག་བསྒྲིལ་པའི་སྐབས་དེ་རྒྱ་ནག་ནང་ལོག་ལའང་འདི་ནང་བཞིན་ཅིག་ཡོང་གི་རེད་ཟེར་བྱས་ཚོད་དཔག་བྱས་པ་དེ་ལས་དེ་འདྲའི་ཁྱོན་བྱུང་ཡོད་མ་རེད་ད་ལོའི་ལོ་དཀྱིལ་ཐོག་ལ་སླེབས་དུས་ཙམ་པ་ད་མངོན་གསལ་དོད་པོ་བྱས། རྒྱ་ནག་ནང་ལོག་ལ་སྤྱིར་བཏང། འཛད་སྤྱོད་པ་ཚོས་དངུལ་བེད་སྤྱོད་བཏང་ཡ་དེ་ཡིན་ན། དེའི་སྔོན་ལས་སྐྱོ་རུ་ཕྱིན་བྱས་ད་མང་དུ་འགྲོ་རྒྱུའི་ཚབ་ལ་ཡ་ད་དེ་ཚོ་ཡོང་དགོས་ཡ་ངས་ད་གིན་གི་ཁོའི་གནད་འགག་དང་པོ་དེ་རེད་གལ་ཆེ་ཤོས་གཅིག་ག་རེ་ཟེར་ན། ཁོ་ཚོའི་ཁང་པའི་རིན་གོང་དེ་ཚོ་མར་ཆག་དུས་ཙམ་པ་མི་མང་པོ་གཅིག་སེམས་པའི་ནང་ལོག་ལ་ཡ་ང་དངུལ་ཡོད་བསམ་བསམ་གྱི། གདེང་གི་ཚོར་བ་སྦྱོར་བ། ཚོར་བ་དེ་མར་མར་བཞུགས་འགྲོ་དུས་ཙམ་པ་ཡིན། དངུལ་བེད་སྤྱོད་བཏང་མ་ཐུབ་བྱས་བྱས། དངུལ་ཅིག་བེད་སྤྱོད་བཏང་མ་ཐུབ་ཙམ་པ། ཁྲོམ་རའི་ནང་ལོགས་ལ་ཡང་ཐག་བཀག་ལ། དེ་སྙེད་ཀྱི་དཔལ་འབྱོར་གྱི་ཅིག་སྦུད་རྒྱག་རྒྱག་སྦྱོར་བ་དེ་ཚོ་བརྒྱབ་མ་ཐུབ་བྱས་བྱས། ཨ་ནི་ད་ཡུལ་སྐོར་སྤྲོ་འཆམ་ལ་ཡང། གྲངས་འབོར་འདི་མང་པོ་ཞིག་འདུག་དེ་ཚོ་ལྟ་དུས་ཙམ་པ། རྒྱ་ནག་ནང་ལོགས་ལ་ཡང་ཏོག་དབྱིབས་ནད་དུག་མཚམས་བཞག་པའི་རྗེས། ཡུལ་སྐོར་སྤྲོ་འཆམ་རྒྱ་ནག་རྒྱལ་ནང་ལ་དང་འགྲོ་མཁན་གྱི་གྲངས་ཀ་དེ།

སྤྱི་ཟླ་བཞི་པའི་ནང་ལོགས་ལ་ཡང་སྡོམ་རྩིས་དང་པོ་ཐོན་དུས་ཙམ་པ་རྒྱ་ནག་གི་ཅ་ལག་དེ་ཚོ་གོང་འཕར་རྒྱུའི་ཚབ་ཏུ་ཡང་མར་ཆག་འགྲོ་དང། བྱེད་དུས་ཡིན་ན་མི་མང་པོ་གཅིག་གིས་སེམས་ཁྲལ་བྱས་པ་རེད། ཨོ་ད་འདི་ཡིན་ན་རྒྱ་ནག་གི་དཔལ་འབྱོར་འདིའི་དཀའ་ངལ་ཆེན་པོ་བརྗོད་པའི་གོ་རྟགས་མཚན་རེད་བཞག་ཟེར་བྱས་ཤུགས་ཆེན་པོ་ལབ་རེད་ག་རེ་ཟེར་ན། ང་ཚོ་ཧོབ་དེ་ཁར་ཉན་པ་ཡིན་ན་ད་ཅ་ལག་གོང་འཕར་ཡག་ཟེར་དེ་སྡུག་གི་ཡིན་པ་བཟོ་ཅིག་གོང་ཆག་པ་ཟེར་དེ་ཡག་གི་ཡིན་པ་བཟོ་ཅིག་ང་དངུལ་སྒོར་མོ་བཅུ་ཡོད་པ་ཡིན་ན་གོང་ཆག་ན་ཅ་ལག་ཉོ་ཡག་གི་ནུས་པ་ཆེར་འགྲོ་གི་རེད་ཅ་ལག་མང་རུ་རག། ད་ཡིན་ན་ལས་ཁྱོན་ཡོངས་ཀྱིས་ད་དཔལ་འབྱོར་ཐོག་ནས་བལྟས་པ་ཡིན་ན། ཅ་ལག་གོང་འཕར་ཡག་དེ་ལས་གཅིག་བྱེད་དུས་ཙམ་པ་ཁོ་གོང་ཆག་ཡག་དེ་ཡིན་ན་ཉེན་ཁ་ཆེ་བ་ཡོད་ཟེར་དཀའ་ངལ་དེ་སེལ་ཡག་གི་ཐབས་ལམ་སྦྱོར་བ་དེ་ཡིན་ན་ཞེ་དྲག་གི་ཀྱག་ཀྱོག་དང་དཀའ་ངལ་ཆེ་བ་ཡོད་ཟེར་རེད་དེ་ག་རེ་རེད་ཟེར་ན། ཅ་ལག་བཟོ་མཁན་དེ་གོང་ཆུང་འགྲོ་དུས་ཙམ་པ་ཨ་ནི་བཟོ་གྲྭ་དེ་ཚོ་ལ་ཡང་ཁེ་བཟང་ཉུང་ཕྱིན་ཅ་ལག་བཟོ་ཡག་གི་ནུས་པ་ཆུང་ཕྱིན་དེ་ཉུང་ཕྱིན་ཁོ་ཁེ་བཟང་ཆུང་འགྲོ་དུས་ཙམ་པ་མིའི་ལས་ཀ་བྱེད་མཁན་གྱི་གྲངས་ཀ་ཉུང་བཏང་དགོས་ཀྱི་རེད་མིའི་ལས་ཀ་བྱེད་མཁན་གྱི་གླ་ཆ་དེ་ཚོ་མར་བཅག་དགོས་ཀྱི་རེད་དེ་ཚོ་བྱེད་དུས་ཙམ་པ་མིའི་ལས་ཀ་མེད་མཁན་དང་ཨ་ནི་གླ་ཆུང་འགྲོ་དུས་ཙམ་པ་ད་མི་དེ་གའི་དེ་ཡང་བསྐྱར་ཁོ་ཚོའི་དངུལ་འཁྱེར་བྱས་ཁྲོམ་རའི་ཁང་ཆེན་གྱི་ཅ་ལག་ཉོ་ཡག་ནུས་པ་ཆུང་དུ་འགྲོ་དེ་འགྲོ་དུས་ཙམ་པ་ཁོ་ར་དེ་འདི་དེ་ཨེ་ཁང་ནང་ལོགས་དེ་སྐོར་ཐེབས་བྱས་ཨ་ནི་དཔལ་འབྱོར་ཉམས་ཉེས་འགྲོ་ཡག་དེ་ཡིན་ན་ཉེན་ཁ་ཆེ་བ་རེད་ཡོད་པ་དེ་ཚོ་ཡིན་ད་འཛམ་བུ་གླིང་ནང་ལོགས་དེ་འདྲའི་དཔེ་མཚོན་མང་པོ་ཡོད་རེད་དེ་འདྲ་སོང་ཙང་ཅ་ལག་གོང་ཆག་ཡག་ཟེར་དེ་དཔལ་འབྱོར་རིག་པ་ཚོས་ད་ཁྱོན་ཡོངས་ནས་བསམ་བློ་བཏང་བ་ཡིན་ན་གོང་འཕར་བ་དེ་ལས་ཞེ་དྲག་གི་ཞེད་སྣང་ཚ་བ་ཅིག་རེད་ད། ཟླ་བ་བཞི་པ་ལྔ་པའི་ནང་ལོགས་ལ་ཡང་རྒྱ་ནག་གི་ཅ་ལག་གོང་ཆུང་འགྲོ་གི་འདུག་ཟེར་བྱས་འདི་སྐབས་དེ་ལབ་པའི་སྐབས་དེ་རྒྱ་ནག་གཞུང་གིས་ཟེར་ཡག་བྱས་ན་འདི་འདི་གནས་སྐབས་ཀྱི་གནས་ཚུལ་ཅིག་རེད་ཟླ་བ་གཅིག་གཉིས་ཤིག་ནས་ཕལ་ཆེར་འདི་སངས་ཀྱི་རེད་ཟེར་བྱས་བྱས་ཤུགས་ཆེན་པོ་ཞིག་རང་ལབ་སོང། འདི་ལབ་མ་ཟད་ཡིན་ནའི་མི་མང་པོ་ཅིག་གིས་ཟེར་ཡག་ཟླ་བ་དྲུག་པའི་བདུན་པ་དང་ལོ་མཇུག་གི་སྡོམ་རྩིས་དེ་ཚོ་བལྟས་ན་ཅ་ལག་གོང་ཆུང་འགྲོ་རྒྱུ་དང་ཡང་ན་གནས་སྐབས་ཁྱུག་ཙམ་ཅིག་ཆུང་དུ་ཕྱིན་འགྱོག་ཅིག་ཡིན་ན་འདི་གསལ་པོ་ཆགས་ཀྱི་རེད་ཟེར་འདུག་ད་འདི་ལབ་དུས་ཙམ་པ་ཡིན་ན་ད་ལྟ་དེ་ཟླ་བ་བཅུ་གཉིས་པའི་ནང་ད་ལྟོས་སུ་ཐོན་འཁྱོག་གི་སྡོམ་རྩིས་སུ་བལྟས་པ་ཡིན་ན་ད་ད་ལོའི་རྒྱ་ནག་གི་ཅ་ལག་གོང་མར་ཆག་ཡག་བཅོ་ར་དེ་ཟླ་བ་བཞི་པའི་ལ་ཡོང་ད་མར་ཆག་ཡག་མང་པོ་ཕྱིན་བཞག་དེ་བྱེད་དུས་ཙམ་པ་ད་སྤྱིར་བཏང་བྱས་ན་རྒྱ་ནག་ནང་ལོགས་ཀྱི་ཅ་ལག་རིན་གོང་ཆག་ཡག་གི་གནས་སྟངས་དེ་ཡིན་ན་ད་མང་ཆེ་གཅིག་ད་ངོས་ལེན་མ་བྱས་རང་བྱས་སུ་ཟེར་ཅིག་གནས་སྟངས་ཤ་ཤ་ད་བྱས་ཙང་ཀ་དེ་དེ་སུ་བལྟས་པ་ཡིན་ན་ལས། རྒྱ་ནག་གི་ཀ་བ་གཉིས་པ་དེ་རྒྱ་ནག་མི་མང་ཚོས་སོ་སོའི་དངུལ་བེད་སྤྱོད་དང་འཛད་སྤྱོད་བྱས་རྗེས་ཁྲོམ་རར་སྦུད་རྒྱག་རྒྱག་དང་དཔལ་འབྱོར་ཡར་རྒྱས་འགྲོ་བ་ཟེར་བྱོལ་བ། འདིའི་ཀ་བ་དེ་རུ་ཡང་གཡོ་འགུལ་ཆེན་པོ་ཐེབས་མ་ཟད་ཡིན་ན་དེ་གཉེར་ཡ་མི་མང་པོ་གཅིག་གིས་ཡིན་ན་སྟོབས་ཆེར་འགྲོ་ཡག་དང་ཤུགས་ཆེར་ཕྱིན་རྗེས་མ་འོངས་པའི་ཐད་རྒྱ་ནག་གི་དཔལ་འབྱོར་གྱི་གོམ་སྟབས་གཉིས་པ་དེ་ནང་ལ་ཡང་འཛུལ་ཡག་གི་ལམ་ཁ་གཙོ་བོ་དེ་རེད་ཅེས་བཤད་རྗེས་དེ་སྐོར་ད་ཐུག་སུ་དེར་སུ་འབའ་ད་འགྲོ་ཐུབ་ཡིན་པ་ཡིན་ན་ལས་དཀའ་ངལ་ཆེན་པོ་ཅིག་གང་ལ་ཡ་དང་བཀག་འགོག་ཀྱག་ཀྱོག་ཅིག་མེད་བཞིན་འགྲོ་ཐུབ་ས་མ་རེད་མཐའ་མ་དེ་ད་ཀའོ་གསུམ་པ་སོང་རེད་དེ་ག་རེད་ཟེར་ན་འདས་པའི་ལོ་བཞི་བཅུ་ནང་ལོག་རྒྱ་ནག་དར་རྒྱས་ཆགས་ཡག་ལ་ཁོའི་རྨང་གཞི་དང་རྐང་པ་བཙུགས་ས་དང་ཁོ་ཚོ་སྙེ་ས་དེ་གཙོ་བོ་དེ་ག་རེ་རེད་ཟེར་ན་ཕྱི་རྒྱལ་གྱི་མ་རྩ་འཇོག་མཁན་མང་པོ་ཞེ་པོ་ཞིག་རྒྱ་ནག་ཕྱིན་རྒྱ་ནག་ནང་ལོག་ལ་ཡར་བཟོ་གྲྭ་བཙུགས་རྒྱ་ནག་ནང་ལོག་ཅ་ལག་བཟོས་བཟོས་པ་དེ་ག་ཨ་ནི་འཛམ་བུ་གླིང་ག་ས་ག་ལ་ཡར་བཙོངས་བྱས་ཨ་ནི་འཛམ་བུ་གླིང་གི་བེད་དེ་བཟོ་གྲྭ་དེ་རྒྱ་ནག་ནང་གཞིས་ཆགས་བྱས་བསྡད་པ་རེད་ལོ་མང་པོའི་རྗེས་དེ་ལ་ཡར་འདས་པའི་ལོ་ཁ་ཤས་ནང་རྒྱུ་མཚན་གཅིག་མ་ཟད་ད་ད་ལོ་མངོན་གསལ་དོད་ཤོས་གཅིག་ཕྱོགས་གཉིས་ནས་བྱུང་ཞག་གཅིག་དེ་ནི་ག་རེ་ཟེར་ན། དེ་སྔོན་ལ་ཡོད་ཀྱོག་བཟོ་གྲྭ་མང་པོ་ཅིག་རྒྱ་ནག་ནས་ཁ་བྲལ་བྱས་རྒྱ་གར་འགྲོ་ཡག་དང་ལྷོ་ཤར་ཨེ་ཤི་ཡ་ལྷག་པར་དུ་ཝེ་ནམ་འགྲོ་ཡག་དེ་མང་རུ་ཞེ་པོ་ཕྱིན་ཞག་གཉིས་པ་དེ་ཁོ་མ་རྩ་ཡོང་མཁན་འདྲ་བ་རྒྱ་ནག་ནང་ལོག་ཡོང་མཁན་དེ་ཞེ་པོ་ཉུང་བྱས་ད་ད་ལོ་སྤྱི་ཟླ་བཅུ་གཅིག་པའི་ནང་སྡོམ་རྩིས་ལ་བལྟས་པ་ཡིན་ན་ལོ་སྟོད་དང་བསྡུར་བ་ཡིན་ན་ལས་གང་དག་ལུང་འཇུག་དེ་ཡིན་ན་རྒྱ་ནག་ནང་ལོག་ལ་ཡང་མ་རྩ་ཡོང་མཁན་དེ་ཉུང་རུ་ཞེ་པོ་ཕྱིན་ཞག་ལབ་ཐུང་ཨ་འདི་གི་དེ་ཕལ་ཆེར་བྱས་ན། ཁོང་ཚོས་ཞིབ་འཇུག་བྱས་བྱས་བལྟས་ན་ཉི་ཧོང་ནང་ལོག་ཞིབ་འཇུག་ལས་ཁུངས་ཤིག་འདུག་ཁོང་ཚོས་ལོ་ལྟར་རེ་བཞིན་ཉི་ཧོང་ནང་ལོག་གི་བཟོ་ཚོང་ལས་ཁང་ཚོའི་འཛིན་སྐྱོང་མི་སྣ་ཚོ་ལ་ཡང་སྐད་ཆ་རེ་རེ་དྲིས་ཡོད་ཟེར་སྐད་ཆ་དེ་ཡིན་ན། ད་ལོའི་ལོ་ཡོད་དཔལ་འབྱོར་གནས་སྟངས་བལྟས་བྱས་མཇུག་མ་ལོ་དེ་ལ་ཡང་ཁྱོད་རང་ཚོས་བྱས་པ་ཡིན་ན་མ་རྩ་འཇོག་བྱས་ད་བཟོ་གྲྭ་སྒོ་ཕྱེ་དགོས་ཡོད་ན་རེད་ག་རེ་བྱེད་དགོས་ཡོད་ན་དེ་བྱེད་སའི་རྒྱལ་ཁབ་ཡག་ཤོས་དེ་ག་གི་རེད་འདུག་སེམས་པ་ལེན་ན

ཚོང་པ་ཚོས་ཡིན་ན་ཨོ་ད་ཡག་ཤོས་དེ་ཕལ་ཆེན་རྒྱ་ནག་རེད་ང་ཚོའི་དངུལ་མང་ཤོས་རྒྱ་ནག་གཏོང་གི་ཡིན་བཟོ་གྲྭ་མང་ཤོས་རྒྱ་ནག་ཕྱེ་གི་ཡིན་ཟེར་བྱས་ཚོད་དཔག་མང་ཆེ་བ་དེ་བྱེད་ཀྱི་ཡོད་རེད་ད། ད་ལོའི་ལོ་དེ་ཁོང་ཚོ་སྐད་ཆ་དྲིས་པའི་སྐབས་དེ་ཁོ་ཚོས་རྒྱ་གར་དང་པོ་བྱས། གཉིས་པ་དེ་ཡིན་ན་ཝེ་ནམ་རེད། གསུམ་པ་དེ་གཞི་ནས་རྒྱ་ནག་རེད་ཟེར་བྱས་ལབ་ཞག་ད་ལྟ་ཁོ་ཚོའི་ཚོད་དཔག་རྒྱུས་ཡོད་མཁན་ཚོས་ཟེར་བ་ཡིན་ན་ཞེ་པོ་གཅིག་གི་འགྱུར་ལྡོག་ཆེན་པོ་རེད་ཟེར་འདུག་མཐོང་སྣང་འདྲ་བ། དཔལ་འབྱོར་གྱི་མ་རྩ་འཇོག་མཁན་དང་བཟོ་ཚོང་ལས་ཁང་བདག་པོ་དེ་ཚོའི་མཐོང་སྣང་འདྲ་བ་འཛམ་གླིང་ནང་ལོག་གི་ཁྲོམ་ར་ག་གི་ཡག་ཡོད་དང་ས་ཆ་དེ་གའི་ཨ་ནི་དཔལ་འབྱོར་ཡར་རྒྱས་བཏང་ནས་ཡག་ཡོད་མེད་དང་ཁོ་ཚོའི་ཚོད་དཔག་འདྲ་བ། འདི་བྱེད་ཡག་གི་དཔེ་ཚད་འཛིན་ས་གལ་ཆེན་པོ་ཡིན་ས་རེད། ད་ག་སྐོར་ནས་ཡིན་ན་ད་རྒྱ་ནག་གི་དཔལ་འབྱོར་ལ་ཡར་དེང་གི་དཀའ་ངལ་འཕྲད་ཡོད་འདུག་ཚུལ་ཡིན་ན་བས་ཚད་གསལ་པོ་ཞིབ་ཅིག་རེད་བྱས་རྗེས་མང་པོ་ཞིག་འདུག་བྱས་རྗེས་ད་ག་འདྲ། དཔལ་འབྱོར་དཀའ་ངལ་འཕྲད་མཁན་དེ་ཡིན་ན་ང་ཚོ་ལྷག་པར་དུ་ཨ་མི་རི་ཀའི་ནང་བཞུགས་མཁན་ཡིན་ན་དེ་དཔེ་མངོན་གསལ་དོད་པོ་ཡོད་རེད། ད་ལོ་དཔལ་འབྱོར་སྡུག་ཅག་འདུག་ཟེར་གཅིག་མ་གཅིག་ཞེ་པོ་བཟོ་གི་འདུག་ཟེར་རེད་ཡང་དུས་སང་ལོ་དེ་ཨོ་ད་ཡར་འགྲོ་གི་འདུག་ཟེར་བྱས་ཙང་ག་དུས་ཡིན་ནའི་ཁོའི་ཆུའི་རྦ་རླབས་ནང་བཞིན་ཡར་འཕར་མར་ཟག་དེ་འདྲ་ཡིན་ན་རྒྱུན་དུ་འཁོར་ནས་མཐོང་ཡག་ཡོད་རེད་ད་ཡིན་ནའི་ལས་ང་ཚོ་དཔལ་འབྱོར་རིག་པ་བ་དེ་ཚོ་མང་ཆེ་བ་གཅིག་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ད་ཉམས་ཉེས་འགྲོ་ཡག་འདྲ་བ་དེ་ཡིན་ནའི་ཁོའི་གནས་སྐབས་གནས་སྐབས་ལོ་གཅིག་གཉིས་ནང་ལོག་ཡར་དེ་ཕྱིན་མར་ཟག་དེ་འདྲ་མ་ཡིན་པ་དེ་ལས་རྒྱ་ཆེ་ཙམ་ཞིག་གི་རྩ་བའི་ཐོག་ནས་འདས་པའི་ལོ་བཞི་བཅུ་ནང་ལོག་ལ་ཡར་རྒྱ་ནག་ལ་དཔལ་འབྱོར་ཡར་རྒྱས་མགྱོགས་པོ་ཞེ་པོ་ཕྱིན་མི་ཚང་མ་ལ་ཧང་སངས་བྱས་ཡིད་ཆེས་མ་བྱུང་བའི་དུས་རབས་འདྲ་བ་དེ་ཕལ་ཆེར། འདི་ཚོད་དཔག་བྱས་པ་ཡིན་ན་འདི་སྔོན་ནས་མི་མང་པོ་གཅིག་གིས་ཨ་ནི་གང་ལྟར་ཉེན་བརྡ་བཏང་བྱས་ཏེ་འདི་ཉི་མ་གཅིག་མཇུག་སྒྲིལ་གྱི་རེད་ཟེར་ལབ་ཡག་འདྲ་བ་དེ་ལབ་ཡག་དེ་ཡིན་ན་དངོས་སུ་ད་ད་ལོ་ཕལ་ཆེར།

རྒྱུན་སྐྱོང་རེ་བྱས་རྗེས་ཟླ་ཉིན་ལས་ད་ལོ་དམ་རུ་ཕྱིན་ཟླ་ཉིན་ལས་ད་ལོ་སྡུག་རུ་ཕྱིན་དེ་འདྲ་རེ་གཅིག་མི་ཤིང་ཁོའི་ཆུ་རྒྱུན་འདི་ལ་ཡ་རྩ་བའི་ཐོག་ནས་གལ་འགྱུར་ལྡོག་གལ་ཆེན་པོ་གལ་ཆེ་མི་འདུག་ད་ཡིན་ནའི་ལས་གལ་སྲིད་ང་ཚོས་རྒྱ་ནག་ནང་ལོགས་མི་མང་ཚོའི་བསམ་ཚུལ་དང་ལྷག་པར་དུ་ཁོ་ཚོས་གུང་ཁྲན་ཏང་དང་ཞི་ཅིན་ཕིང་དང་གཞུང་གི་དབང་བསྒྱུར་བྱེད་སྟངས་སྦྱོར་བ་དེ་དང་རྒྱལ་ཁབ་ཁྱོན་ཡོངས་ལ་ཡ་ཁོ་རང་ཚོས་ཡིད་ཆེས་བྱེད་ཡ་གནས་སྟངས་ཀྱི་བསམ་ཚུལ་དར་འདེགས་གང་འདྲ་ཡོད་མེད་སྦྱོར་བ་དེ་ཚོར་བལྟས་པས་ན་ངས་བྱས་ན་ད་ལོའི་ལོ་དེ་ཡིན་ན་ཞེ་དྲག་གི་འགྱུར་ལྡོག་ཆེན་པོ་གཅིག་འགྲོ་ཡག་གི་ལོ་གཅིག་རེད་བསམ་གྱི་འདུག། ད་འདི་ག་རེད་ཟེར་ན། འདི་སྔོན་ལ་ཡ་ལོ་མང་པོའི་རིང་རྒྱ་ནག་དཔལ་འབྱོར་དང་དེ་ཚོ་ཡར་རྒྱས་འགྲོ་གི་ཡོད་པའི་སྐབས་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་མི་མང་མང་པོ་ཞེ་པོ་ཅིག་གིས་གུང་ཁྲན་ཏང་ལ་ཡང་ཡིད་ཆེས་དང་དགའ་པོ་དང་འདི་བྱས་མེད་པ་ཡིན་ན་ལས། གུང་ཁྲན་ཏང་གི་འོག་ལ་ཡང་ད་དཔལ་འབྱོར་ཡར་རྒྱས་འགྲོ་དུས་ངའི་འཚོ་བ་ཡར་འགྲོ་འདུག་ངའི་སྤུ་གུའི་གནས་སྟངས་ཡར་འགྲོ་འདུག་མ་འོངས་པ་ཅིག་ཅར་འདི་དེ་དྲག་འགྲོ་བསམ་འདི་འདྲའི་རིགས་ཡིད་ཆེས་བྱས་བྱས་གམ་སྡུག་རུས་བྱས་བྱས་བསྡད་བསྡད་མ་གཏོགས་ཆབ་སྲིད་དང་དེ་ཚོར་ཞེ་དྲག་དོ་སྣང་མ་བྱས་བྱས་བསྡད་མཁན་མི་དེ་མང་པོ་ཞེ་པོ་ཅིག་རེད། ཨ་འདི་ལས་ལྡོག་སྟེ་མི་ཁག་གཅིག་གིས་ཡིན་ན་ད་དཔལ་འབྱོར་གནས་སྟངས་དང་དེ་ཚོ་ཡག་པོ་ཡོད་དུས་ཙམ་པ་དེ་ཚོ་གང་གི་བློ་བ་གུང་ཁྲན་ཏང་གི་བྱས་རྗེས་དང་འཇོན་ཐང་རེད་བསམ་བྱས་ཡིད་ཆེས་བྱས་བྱས་གུང་ཁྲན་ཏང་ལ་དགའ་བ་སོགས་རེད་འདི་བྱེད་མཁན་མང་པོ་དང་ཨ་མི་རིགས་རིང་ལུགས་བསམ་བློ་བྱས་བྱས་གང་ལྟར་རྒྱ་ནག་ནང་ལོགས་ལ་ཡ་འདིའི་རིགས་ཀྱི་མི་དེ་ཡིན་ན་མང་ཆེ་ཆེ་དེ་ཚོ་ཡིན་ན་ད་འདས་པའི་ལོ་མང་པོ་གཅིག་ནང་ལོགས་ཀྱི་རྒྱ་ནག་གི་ཆབ་སྲིད་ཀྱི་ཁོ་ཁྱད་ཆོས་སོགས་རེད་ཅེས་མངོན་གསལ་དོད་ཤོས་ཆགས་པ་མ་ཟད་མི་མང་པོ་གཅིག་གིས་ཡ་མཚན་ཚན་ཆེ་ཆེ་ཞིབ་འཇུག་ཞིབ་ཉན་དུས་ཚོད་གི་འདི་ཕྱིར་རྒྱ་ནག་འདི་འདྲ་ཐུག་གི་ཡིན་ན་བསམ་ཙང་གཙོ་བོ་གི་བརྗོད་གཞི་གཅིག་ཆགས་བསྡད་ཡོད་རེད། ད་ཡིན་ན་འདི་ལ་ཡ་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ཟླ་ཉིན་གྱི་ལོ་མཇུག་ནས་བྱས་འགོ་ཚུགས་ཅིག་བྱུང་བསམ་གྱི་འདུག་ད་འགོ་དེ་ཨ་ནི་ཟླ་ཉིན་ལོ་མཇུག་ཐུག་བར་ལ་ཡིན་ན་ནང་ལོགས་ལ་ཡང་ཏོག་དབྱིབས་ཀྱི་དམ་དྲག་བྱས་བྱས་ཨ་ནི་མིར་དཀའ་ངལ་ཞེ་པོ་ཕྲད་བྱས་ད་མི་ཚང་མ་ལོག་ལ་དཀའ་ངལ་འཕྲད་དུས་གཉིད་རིག་སད་པའི་ཚབ་བྱས་བྱས་ངོ་ལོག་རྒྱག་ཡག་ད་འདི་འདྲ་གི་གནས་ཚུལ་མང་པོ་ཞིག་བྱུང་སོང་ཨ་ཏི་ཀ་འདི་ད་ལོ་ད་དཔལ་འབྱོར་དང་དེ་ཚོ་ཉམས་རྒུད་ཕྱིན་ཁང་ཚོང་དེ་ཚོ་ཡག་པོ་མ་བྱུང་བ་བྱས་དེ་ཚོ་ཚང་མ་བྱུང་པའི་རྗེས་ལ་ཡིན་ན་མི་མང་པོ་ཅིག་གིས། འདི་སྔོན་ལ་ཡ་ད་རྒྱ་ནག་གུང་ཁྲན་ཏང་ལྷག་པར་དུ་ཞི་ཅིན་ཕིང་ལ་ལྟ་ཚུལ་འབྱོར་བ་རྩ་བའི་ཐོག་ནས་ངས་བྱས་ན་དུས་ཐོག་ཏུ་ཉན་ཏེ་ད་མི་ཚང་མ་ཕྱིན་ཡོད་མ་རེད་ལེ་ཡིན་ནའི་ལེ་འགྱུར་བ་ཆེན་པོ་ཞེ་པོ་ཐེབས་བསམ་ཚང་རེད་འདུག་འདི་ནང་ལོགས་རིགས་རིགས་ཅིག་དབྱེ་བྱས་པ་ཡིན་ན་ད་ད་འདི་སྔོན་ལ་ཡ་རྒྱ་ནག་གུང་ཁྲན་ཏང་ལ་དགའ་པོ་བྱེད་མཁན་དང་ཅིག་ཞི་ཅིན་ཕིང་ལ་དགའ་པོ་བྱེད་མཁན་དང་འདི་འདྲ་མང་པོ་འབྱོར་བ་འདི་ཚོའི་བསམ་བློ་ལ་ཡང་འགྱུར་ལྡོག་ངེས་ཅན་ཐེབས་ཡོད་པ་མ་ཟད་དེ་ལས་གལ་ཆེ་གཅིག་དུས་ཚོད་མ་དང་པོ་ཁོ་རང་ནས་ཅིག་གིས་གུང་ཁྲན་ཏང་ལ་དགའ་པོ་དང་ཞི་ཅིན་ཕིང་ལ་དགའ་པོ་ད་ཡོད་མ་རེད་ལེ་ཡིན་ནའི་མི་མང་པོ་ཅིག་གིས་ད་རྒྱ་ནག་ནང་ལོགས་རྒྱ་ཆེ་མང་ཆེ་ཅིག་གིས་བསམ་ཚུལ་ག་རེ་ཟེར་ན་གུང་ཁྲན་ཏང་ཡག་པོ་ད་མ་རེད་ཞི་ཅིན་ཕིང་བྱེད་སྟངས་སྡུག་ཅག་རེད་ལེ་ཡིན་ནའི་ལེ། གུང་ཁྲན་ཏང་འཇོན་པོ་ཞེ་པོ་ཅིག་རེད་ཞི་ཅིན་ཕིང་འཇོན་པོ་ཞེ་པོ་ཅིག་རེད་ཟེར་ད་ར་འདིའི་བསམ་གཏོང་མཁན་དེ་མང་པོ་ཞེ་པོ་ཅིག་རེད་ད་པེ་ཅིན་དར་རྒྱས་སུ་དེ་ཚོའི་ནང་ལོགས་ལ་ཡ་འགྱུར་ལྡོག་དེ་ནི་དེ་བས་དམིགས་བསལ་ཆེན་པོ་ཞེ་པོ་ཕྱིན་བསམ་ཚར་འདུག་ག་ཟེར་ན་ལོ་ཟླ་ཉིན་གྱི་ལོ་མཇུག་ནས་འགོ་བཙུགས་རྗེས་ཡིན་ན་ཞི་ཅིན་ཕིང་བྱེད་སྟངས་མང་པོ་གཅིག་གཅིག་གཞུག་གུ་གཅིག་གཅིག་གཞུག་གུ་གཅིག་ད་དཔེར་མཚོན་ན་དེ་འདྲ་འདྲ་རེད་ཟེར་མཁན་མི་འདུག་ཞི་ཅིན་ཕིང་གིས་བྱས་པའི་ལས་ཀ་དེ་ཚོ་འཇོན་ཐང་མེད་པ་དང་རྩིས་ནོར་ཐེབས་པ་དང་དེ་འདྲས་ཀྱི་ནི་དཔེ་མཚོན་ཡིན་ན་ད་རྒྱ་ནག་མི་མང་མང་པོ་ཞིག་གི་མཐོང་ཡག་གི་གནས་ཚུལ་མང་པོ་ཞིག་བྱུང་སོང་ཨང། དེ་འདྲས་བྱུང་པའི་རྐྱེན་གྱིས་རྒྱ་ནག་མི་མང་གི་སེམས་པའི་ནང་ལོགས་ལ་ཡང་ཞི་ཅིན་ཕིང་ཟེར་བ་འདི་ལས་ཀ་འཇོན་པོ་ཡོད་རེད་ཟེར་འགྱུར་བ་འདིའི་ཁོའི་མཐོང་ཚུལ་འདི་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཕྱིན་པའི་རྗེས་ལ་ཡང་ད་མཐོང་ཚུལ་འདིར་འགྱུར་ལྡོག་ཕྱིན་ཚར་སོང་ན་ད་ཁོ་ལ་དགའ་པོ་ཡོད་མེད་ཟེར་ཉེ་འགྱུར་བ་འདིའི་ད་ཡང་འགྱུར་ལྡོག་འགྲོ་ཡག་དེ་འདྲས་ཞེ་དྲག་གི་གོམ་པ་དེ་ལས་ལྷག་དེ་རེད་ཟེར་པོ་འདུག་དེ་འདྲས་སོང་ཙང་ལོ་འདིའི་ནང་ལོགས་ལ་འགྱུར་ལྡོག་ཆེན་པོ་འདིས་རྒྱ་ནག་མི་མང་དང་རྒྱ་ནག་གུང་ཁྲན་ཏང་ཨ་ལྷག་པར་དུ་ཞི་ཅིན་ཕིང་བ་དེ་ལ་ཁོང་ཚོའི་སེམས་པའི་ནང་ལོག་གི་འདྲི་བ་ཚོར་བ། ཏང་འདི་ལམ་སང་ད་ག་མི་དེ་གས་དེ་ཁོང་ཚོར་དགའ་པོ་མ་བྱུང་ཅི་བྱས་མ་དོན་བྱས་ངོ་ལོག་རྒྱབ་ཁོང་ཚོ་མགོ་རྟིང་སློག་འདི་འདྲས་དེ་བྱས་ཡོད་མ་རེད་ལ་ཡིན་ནའི་ཁོའི་སེམས་ནང་གི་འདྲི་བ་དེ་ལ་ཡང་འགྱུར་ལྡོག་ཕྱིན་ཅིང་དེ་མཉན་ནས་ཡང་ན་ཅིག་དགའ་པོ་ཡོད་པ་དང་ཡང་ན་དགའ་པོ་མེད་པ་ཡིན་ནའི་ལས་ཡིད་ཆེས་བྱེད་ཨོ་མི་དེ་འཇོན་པོ་ཡོད་རེད་བསམ་བསམ་གི་བསམ་བློ་ཚོར་བ་འདི་གས་ཚང་མ་ལོག་ཕར་ཕྱིན་ད་རིམ་པས་བྱས་བརླག་བྱས་ཡིན་ན་དེས་རྒྱ་ནག་གི་མ་འོངས་པའི་ཆབ་སྲིད་ཀྱི་གནས་སྟངས་ལ་ཡང་ཁོ་ལམ་སང་མཐོང་ཡ་མེད་པ་ཡིན་ནའི་རྩ་བའི་ཐོག་ནས་ངས་བྱས་ན་ཤུགས་རྐྱེན་ཆེན་པོ་ཞིག་ཐེབས་མདོག་ཁ་པོ་རེད་བསམ་པ་འདུག་བྱས་ཙང་ཨ་ད་རིང་ང་ཚོའི་རྒྱ་ཞིབ་ལས་རིམ་འདི་ཁར་མཇུག་སྒྲིལ་གྱི་ཡིན། ད་ང་ཚོའི་ལས་རིམ་རྗེས་མ་སེམས་ཀྱི་མ་གཉིད་ན་རོ་ན་གནས་ཚུལ་ཐོག་མཐའ་བྲལ་བྱས།